བྷང་ལ་དེ་ཤི་གི་ནང་འདས་པའི་གཟའ་འཁོར་འགའ་ཤས་ནས་ངོ་དེབ Facebook སོགས་པའི་སྤྱི་ཚོགས་བརྡ་འཕྲིན་ཁག་གི་ཐོག Hashtag India Out Boycott India Boycott Indian Products སྟེ་རྒྱ་གར་ཕྱིར་ལོག་དང་རྒྱ་གར་གྱི་དངོས་ཟོག་མ་ཉོ་ཞེས་པ་སོགས་ཀྱི་ལས་འགུལ་ཤུགས་ཆེ་ཞིག་འགྲོ་བཞིན་ཡོད་པ་རེད། ལས་འགུལ་དེ་ནི་བང་ལ་དེ་ཤི་རྒྱལ་ཁབ་ཀྱི་ཕྱི་ནང་གཉིས་སུ་ཡོད་པའི་ཕྱོགས་འགལ་བང་ལ་དེ་ཤི་རྒྱལ་ཡོངས་ཆབ་སྲིད་ཚོགས་པ་སྟེ Bangladesh National Party ལ་རྒྱབ་སྐྱོར་དང་གཞུང་འཛིན་ཨ་ཝ་མི་ལིག་སྲིད་དོན་ཚོགས་པར་ངོ་རྒོལ་དང་དགག་པ་བྱེད་མཁན་ཚོས་སྤེལ་གྱི་ཡོད་པ་དང་ཕྱོགས་འགལ་སྲིད་དོན་ཚོགས་པ་དང་འབྲེལ་བ་ཡོད་པའི་ལས་འགུལ་བ་ཚོས་དཔང་རྟགས་ར་སྤྲོད་དེ་དང་དེ་རེད་ཅེས་པ་ངོ་སྤྲོད་བྱེད་རྒྱུ་མེད་ཀྱང་སྐྱོན་བརྗོད་གཙོ་བོ་ཟླ་བ་སྔོན་མའི་རྒྱལ་ཡོངས་འོས་བསྡུ་དེ་བསྐྱར་དུ་སྲིད་བློན་ལྕམ་ཤེག་ཧ་སི་ན་ཡིས་འགོ་ཁྲིད་པའི་ཨ་ཝ་མི་ལིག་གི་སྲིད་དོན་ཚོགས་པར་ཐོབ་པ་དེ་རྒྱུ་མཚན་གཅིག་རྒྱ་གར་གྱིས་དངོས་ཤུགས་བརྒྱུད་གསུམ་ནས་རྒྱབ་སྐྱོར་བྱས་པ་ལ་བརྟེན་ནས་བྱུང་ཡོད་པ། བརྗོད་ཀྱི་ཡོད་འདུག་སྤྱི་ཚོགས་བརྡ་འཕྲིན་ཐོག་རྒྱ་གར་བང་ལ་དེ་ཤི་ནས་ཕྱིར་ལོག་དགོས་པའི་ལས་འགུལ་སྤེལ་མཁན་གཅིག། France ནང་གནས་སྡོད Pinaki Bhattacharya ཞུ་བ་ཡིན་པ་དང་ཁོང་གིས་ཨ་མི་རི་ཀའི VOA གི་བང་ལའི་རྒྱང་སྲིང་གི་སྡེ་ཚན་ལ་ཨ་ཝ་མི་ལིག་གཞུང་འཛིན་ཆབ་སྲིད་ཚོགས་པར་ཕྱི་ལོ་ཉིས་སྟོང་བཅུ་བཞི་ནས་འགོ་འཛུགས་ཐེངས་གསུམ་འོས་བསྡུའི་རྒྱལ་ཁ་ཐོབ་པ་དེ་དགོད་བྲོ་བའི་གནད་དོན་ཞིག་དང། དེར་འོས་ཤོག་ཐོབ་ཐུབ་པ་དེ་རྒྱ་གར་གྱི་ཤུགས་རྐྱེན་གྱི་རྐྱེན་པས་བྱུང་ཡོད་པ། སྐྱོན་བརྗོད་བྱས་ཡོད་པ་རེད། ཁོང་གིས་རྒྱུ་མཚན་འགྲེལ་བརྗོད་བྱས་པའི་ནང། འོས་བསྡུའི་སྔོན་ཨ་མི་རི་ཀའི་གཞུང་གིས་བང་ལ་དེཤ་གི་འོས་བསྡུ་དེ་དྲང་ཚུགས་དང་ཡིད་ཆེས་འཕེར་བ་ཞིག་གོ་སྒྲིག་དགོས་པ་དང་དེ་ལྟར་མ་བྱུང་བ་ཡིན་ན་དེར་འགོག་རྐྱེན་བཟོ་མཁན་གྱི་འབྲེལ་ཡོད་དཔོན་རིགས་དང་མི་སྣ་ཚོ་ངོ་རྟགས་ཀྱིས་ཨ་མི་རི་ཀའི་ནང་ཡོང་མི་ཆོག་པ་བཟོ་ཆེད་མཐོང་མཆན Visa མཁོ་སྤྲོད་བྱ་རྒྱུ་མིན་པའི་ཉེན་བརྡ་གསལ་པོ་ཞིག་བཏང་ཡོད་ཅེས་དང། འོན་ཀྱང་སྤྱི་ཟླ་དང་པོའི་འོས་བསྡུའི་རྗེས་ཨ་མི་རི་ཀས་ཉེས་ཆད་དེ་བཀལ་མེད་པར་སོང་བང་ལ་དེ་ཤི་མང་ཚོགས་ཀྱི་ཁྲོད་དུ་དེ་ནི་གཙོ་བོ་རྒྱ་གར་གྱིས་ཨ་མི་རི་ཀར་ཤུགས་རྐྱེན་སྤྲད་པའི་རྒྱུ་རྐྱེན་ནས་བྱུང་ཡོད་པ་ཡིད་ཆེས་བྱེད་ཀྱི་ཡོད་རེད་ཅེས་བརྗོད་ཡོད་པ་རེད། བང་ལ་དེཤ་ནང་རྒྱ་གར་གྱི་དངོས་ཟོག་ཉོ་རྒྱུ་མེད་པའི་ལས་འགུལ་གྱི་རྗེས་བང་ལ་དེཤ་གི་རྒྱལ་ས་ཌ་ཀ་དང་ཆི་ཏ་གོན་བཅས་པའི་ས་ཁུལ་ཁག་གི་ནང་ཚོང་ཁང་ནང་ལས་ཀ་བྱེད་མཁན་ལས་བྱེད་ཚོས་ངོ་སྤྲོད་བྱས་པའི་ནང་རྒྱ་གར་གྱི་དངོས་ཟོག་ཉོ་མཁན་གང་འཚམ་ཉུང་དུ་ཕྱིན་ཡོད་པ་འགྲེལ་བརྗོད་བྱེད་ཀྱི་ཡོད་པ་དང། འོན་ཀྱང་རྒྱ་གར་གྱི་ཚོང་པ་ཚོས་བང་ལ་དེཤ་ནང་རྒྱ་གར་གྱི་ཚོང་ཟོག་འགྲོ་རྒྱུགས་ལ་གནོད་སྐྱོན་གང་ཡང་མེད་པ་གསལ་སྟོན་བྱེད་ཀྱི་ཡོད་འདུག། ཨོ་སི་ཁྲུ་ལི་ཡ་ནང་རྟེན་གཞི་བྱས་པའི་དཔལ་འབྱོར་རིག་པ་བ Jyoti Rahman གྱིས། རྒྱ་གར་གྱི་དངོས་ཟོག་ཉོ་རྒྱུ་མེད་པའི་སྐུལ་སློང་གི་ལས་འགུལ་འདི་ཡིས་དཔལ་འབྱོར་ཐོག་དམིགས་བསལ་ཤུགས་རྐྱེན་ཐེབས་ཀྱི་ཡོད་པ་གསལ་པོ་མེད་ཀྱང། ལས་འགུལ་དེ་ཡིས་རྒྱ་གར་ལ་ཆབ་སྲིད་ཀྱི་བརྡ་ལན་ཤུགས་ཆེན་པོ་ཞིག་སྤྲད་ཀྱི་རེད་ཅེས་ཨ་རིའི་བྷི་ཨོ་ཨེ་གྱི་བང་ལའི་སྡེ་ཚན་ལ་གསུངས་ཡོད་པ་རེད། དེ་ཡང་ཁོང་གིས་རྒྱ་གར་གྱིས་བྷང་ལ་དེཤ་ལ་ཕྱིར་ཚོང་གི་བརྒྱ་ཆ་དེ་གསུམ་དང་ཕྱེད་ཀ་ཙམ་ཡིན་པས་ཤུགས་རྐྱེན་དམིགས་བསལ་ཐེབས་ཀྱི་མེད་ཀྱང། ཆབ་སྲིད་ཀྱི་ཐོག་ནས་རྒྱ་གར་ལ་བཱང་ལ་དེཤ་ནང། མང་ཚོགས་ཁྲོད་དུ་རྒྱ་གར་གྱི་ཐད་ཡིད་མ་རངས་པ་དང་བློ་ཁ་མི་ཁེངས་པའི་རྣམ་འགྱུར་དེ་ཤུགས་ཆེ་རུ་འགྲོ་གི་ཡོད་པ་དེ་ར་སྤྲོད་ཐུབ་ཀྱི་རེད་ཅེས་གསུངས་ཡོད་པ་རེད། ཌ་ཀ་གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན་ཨ་སིབ་ནཱ་ཛི་རུ་ལ་ཡིས་གཞུང་འཛིན་ཨ་ཝ་མི་ལིག་གི་སྲིད་གཞུང་རྒྱུན་གནས་ཐུབ་པ་འདི་ཡིས་རྒྱ་གར་ལ་སྲུང་སྐྱོབ་དང་འཐབ་ཇུས་དཔལ་འབྱོར་བཅས་པར་ཕན་ཐོགས་ངེས་ཅན་ཞིག་ཡོང་གི་ཡོད་རེད་ཅེས་དང། དེ་ཡང་ཁོང་གིས་དཔེར་ན་ཨ་ཝ་མི་ལིག་སྲིད་གཞུང་གིས་རྒྱ་གར་ལ། བཱང་ལ་དེཤ་གི་གནད་འགག་ཆེ་བའི་མཚོ་ཁའི་བབས་ཚུགས་གཞུང་ལམ་ཆེ་ཁག་ལ་སོགས་པ་འཛུགས་སྐྲུན་གྱི་ལས་གཞི་བེད་སྤྱོད་བྱེད་བཅུག་གི་ཡོད་པ་དང། ཡང་རྒྱ་གར་གྱི་བཟོ་ཚོང་ཚན་པ་ཁག་ལ་དམིགས་བསལ་གྱི་ཚོང་གཉེར་གྱི་གོ་སྐབས་མཁོ་སྤྲོད་བྱས་པ་སོགས་ཀྱི་ཁེ་ཕན་རིམ་པ་ཞིག་དང། ཡང་ཕྱོགས་གཞན་ཞིག་ཏུ་རྒྱ་གར་གྱིས་བཱང་ལ་དེཤ་དང་མཉམ། ཆུའི་གྲོས་མོལ་ནས་ཕྱིར་བཤོལ་དང་ཡང། རྒྱ་གར་གྱི་ས་མཚམས་སྲུང་དམག་གིས་བཱང་ལ་དེཤ་གི་ཡུལ་མི་རྒྱ་གར་གྱི་ས་ཁུལ་ནང་འཛུལ་ཡོང་མཁན་གྱི་ཐོག་ཐད་ཀར་མེ་མདའ་བརྒྱབ་སྟེ་གསོད་ཆོག་པའི་བཀོད་ཁྱབ་བཅས་ལ་གདོང་ལེན་བྱེད་ཀྱི་མེད་པ་བཅས་ཀྱི་ལངས་ཕྱོགས་དེ་ཚོ་རྒྱ་གར་ལ་ཕན་གྱི་ཡོད་རེད་ཅེས་གསུངས་ཡོད་པ་རེད། ཕྱོགས་འགལ Bangladesh National Party སྟེ་རྒྱལ་ཡོངས་ཆབ་སྲིད་ཚོགས་པས། གཞུང་འཛིན་ཨ་ཝ་མི་གི་འགོ་ཁྲིད་འོག་འོས་བསྡུ་དྲང་པོ་ཡོང་གི་མེད་པར་བརྗོད་དེ་ད་རེས་རྒྱལ་ཡོངས་འོས་བསྡུའི་ནང་ཆ་ཤས་ལེན་མེད་པ་དང། ཕྱོགས་འགལ BPN ཏེ། Bangladesh National Party འམ Bangladesh རྒྱལ་ཡོངས་སྲིད་དོན་ཚོགས་པའི་འགོ་ཁྲིད Rumin Farhan གྱིས་ཕྱོགས་འགལ་སྲིད་དོན་ཚོགས་པའི་ངོས་ནས་རྒྱ་གར་ཕྱིར་ལོག་གི་ལས་འགུལ་ནང་ཐེ་གཏོགས་མེད་པར་བརྗོད་ཀྱི་ཡོད་པ་དང་འོན་ཀྱང་ཁོང་གིས་རྒྱ་གར་གྱིས་བཱང་ལ་དེཤ་ནང་ཆབ་སྲིད་ཚོགས་པ་གཅིག་རང་གིས་གཞུང་འཛིན་དབང་ཆ་བཟུང་རྒྱུའི་ཐད་ལ་ཤུགས་སྣོན་རྒྱག་གི་ཡོད་པ་དེ་དངོས་ཡིན་པའི་སྐོར་ཁོང་གིས་ཨ་མི་རི་ཀའི་བྷི་ཨོ་ཨེ་གྱི་བཱང་ལའི་སྡེ་ཚན་ལ་གསུངས་ཡོད་པ་རེད།